ཅེས་འདོར་བར་བྱེད། ཉོན་མོངས་མང་དུ་འབྱུང་བའི་ཁྲིམས་བཅས། ཡང་དག་འཇོག་གི། ལོངས་སྤྱོད་མ་བྱིན་པར་ཡང་དག་འཇོག་པ་མིན། ཞི་གནས་ལ་མཉམ་པར་ཤོང་གི་ཁོ་ཚོའི། ལོངས་སྤྱོད་སྦྱོང་གི་བ། ཁོ་མ་བྱིན་པར་བླངས། ཁོ་མ་བྱིན་པར་བླངས་ནས། དེ་ནི། ཁ་འདོན་བྱེད་མཁན་གཞན་དེ་ལ་བྱིན་པ་གོ།

རྩ་ལྟུང་བཅོ་བརྒྱད་ནི་ནི་ལས་ནུ་ཁ། ཞི་གནས་དང་མཐུན་པའི་ཡིད་བྱེད་འདོར་བ་དང་ཉོན་མོངས་འཕེལ་བའི་ཁྲིམས་བཅས་ཏེ་ཞི་གནས་འདོར་བར་བྱེད་པའམ། བསམ་གཏན་པ་ལ་སྡང་བའི་བསམ་པས་སྤོང་བ་ལ་བརྩོན་པའི་དགེ་སློང་སོ་སྐྱེ་བཞི་མ་ལོན་པའི་ལོངས་སྤྱོད་གང་ཡང་རུང་བ་མ་བྱིན་པར་བླངས་ནས་ཁ་ཏོན་པ་ལ་བྱིན་པ་ན་ཁྲིམས་ངན་འཆའ་བ་སོགས་ཀྱི་རྩ་ལྟུང་བཅུ་བདུན།

སེམས་གཏོང་བ་ན་བྱང་ཆུབ་སེམས་འདོར་གྱི་རྩ་ལྟུང་འདི་ཐབས་ལ་མཁས་པའི་མདོ་ལས་གསུངས། བྱང་ཆུབ་སེམས་འདོར་གྱི་ཐབས་མཁས་ཀྱི་མདོ་ལས་གསུངས། འོ་ཅོག་རྩ་ལྟུང་གཅིག་བཤད་དེ་གི་ཐབས་མཁས་མདོ་ལས་གསུངས། ད་ཡ་གི་འགོ་ལ། ནམ་མཁའི་སྙིང་པོའི་མདོ་ལས་བཅུ་བཞི་གསུངས་ན་ཡང་ཡ་གི་བདག་བསྟོད་གཞན་སྨོད་ཀྱི་རྩ་ལྟུང་སྔ་མ་ཡ་གི་དེ་གཅིག་པར་བཏང། བྱས་ན་ནམ་མཁའི་སྙིང་པོའི་མདོ་ལས།

གསོར་རུང་བ་བཤད་པའི་སྐབས་ལས་ཤེས་པས་སྐབས་འདིར་མ་སྨོས་སོ། རྣམ་གྲངས་གཞན་ཡང་རྩ་ལྟུང་འདི་དག་གི་ཐུན་མོང་གི་ཀུན་དཀྲིས་ཆེན་པོའི་ཆོས་རྣམས་མ་ཚང་ན་སུ་རྩ་ལྟུང་དེ་དག་ཕམ་པའི་སྡེ་ཚན་དུ་གཏོགས་པའི་ཟག་པ་ཆུང་འབྲིང་གི་ལྟུང་བ་བཤགས་བྱ་ཡིན་པའི་ཕྱིར། བཤགས་པས་དེ་ལས། ལྡང་བར་བསྟན་ཏེ་འཆད་པར་འགྱུར་རོ། བྱང་ཆུབ་སེམས་འདོར་ནི་སྨོན་སེམས་འདོར་བའོ། དེ་ལ་རྩ་ལྟུང་དུ་ཐབས་ལ་མཁས་པའི་མདོ་ལས་གསུངས་ལ། རྩ་ལྟུང་འདི་སྐྱེད་པའི་རྟེན་ལ་བྱང་སེམས་ཀྱི་སྡོམ་ལྡན་དགོས་པས་སེམས་འདོར་བའི་སྐད་ཅིག་དང་པོ་ལ་སྡོམ་པ་ཡོད་ལ་གཉིས་པ་ནས་སྡོམ་པ་གཏོང་བ་ཡིན་གྱི། དོར་བ་ཙམ་ནས་བྱང་སེམས་མ་ཡིན་པར་མི་འགྱུར་རོ། ལོག་ལྟ་སྐྱེས་པ་ལ་ཡང་དེ་བཞིན་དུ་ཤེས་པར་བྱའོ། དེའི་ཕྱིར་དེ་གཉིས་ནི་བྱུང་བ་ཙམ་གྱིས་རྩ་ལྟུང་དུ་འགྱུར་བས་ཐུན་མོང་གི་ཡན་ལག་ཀུན་དཀྲིས་ཆེན་པོ་ལ་ལྟོས་མི་དགོས་ལ། གཞན་ནི་དགོས་ཏེ་འཆད་པར་འགྱུར་རོ། གཞན་དེ་སྐད་དུ་ཀུན་དཀྲིས་ཆེན་པོ་ལ་ལྟོས་དགོས། ཆགས་དང་སེར་སྣ་ཞེས་པའི་རྐང་པ་གཉིས་ཀྱི་དོན་ནི་ཆོས་དང་ནོར་སློང་བ་ལ་མི་སྦྱིན་པ་གཉིས་བསྟན་ལ་བསྒྲིམས་ཏེ་ཞེས་སོགས་ཀྱི་རྐང་པ་གསུམ་ཡང་འགྱུར་གྱི་ཁྱད་པར་དང་བཅས་ཏེ་བརྗོད་ཟིན་ཏོ། ཉོན་མོངས་པ་ཞེས་པའི་རྐང་པ་དང་པོ་ནི་ཐུབ་པ་དགོངས་རྒྱན་དུ་དྲངས་པའི་འགྱུར་གཞན་འགའ་ཞིག་ལས། ཉོན་མོངས་པས་ཉོན་མོངས་པའི་གཞན་རྗེས་ཞུགས་པས་ཞེས་འབྱུང་བ་ལེགས་ཏེ་བྱང་སར་བདག་ཉིད་དམ་གཞན་དག་གི་གཡམ་ལ་དམ་པའི་ཆོས་ལྟར་བཅོས་པ་ལ་མོས་ནས་ཞེས་འབྱུང་བས་ཉོན་མོངས་པས་ཆོས་ལྟར་བཅོས་པ་བརྗོད་པ་ཞེས་སྦྱར་བ་ནི། བདག་གི་ཚུལ་མིན་ཡིད་བྱེད་ཡིན་ལ་གཞན་གྱི་རྗེས་སུ་ཞུགས་པས་ཆོས་ལྟར་བཅོས་པ། བཅོས་པ་བརྗོད་པ་ཞེས་སྦྱར་བ་ནི་གཞན་གྱི་གཡམ་རྒྱུག་བྱེད་པ་ཡིན་པའི་ཕྱིར། གཡམ་རྒྱུག་བྱེད་པ་ཡིན་པའི་ཕྱིར། ད་ཕམ་པ་བྱུང་བས་ཁོ་པའི་ཉེས་དམིགས་ཁུར་བར་བསྐུལ། ཕམ་པའི་བྱེད་པའམ་ཉེས་དམིགས་ནི་ཕམ་པའི་གནས་ལྟ་བུའི་ད་ཅི་ཕམ་པའི་གནས་ལྟ་བུ་གསུངས་ནས་ཟས་གོ་ལ་ཁུ་ཁའི་གོ་ལ་ལྷག་པོ་གོ་ཕམ་པ་ངོ་མ་བྱུང་བ་ལ་ཁོའི་ཁོ་ཀུན་དཀྲིས་ཚང་དགོས་ཡོད་པ། ཕམ་པའི་གནས་ལྟ་བུའི་ཆོས་དེ་དག་ལས་གང་ཡང་རུང་བ་གཅིག་བྱས་ན་ཡང་ཚེ་འདི་ལ་བྱང་ཆུབ་ཀྱི་ཚོགས་རྒྱ་ཆེན་པོ་གསོག་པ་དང་ཡོངས་སུ་འཛིན་པའི་སྐལ་བ་མེད་པར་འགྱུར་ན་ཐམས་ཅད་བྱས་ན་ལྟ་ཅི་སྨོས། ཚེ་འདི་ལ་བསམ་པ་རྣམ་པར་དག་པར་འགྱུར་བའི་སྐལ་བ་ཡང་མེད་དེ། བྱང་སེམས་ལྟར་བཅོས་པ་ཡིན་གྱི། ཡང་དག་པའི་བྱང་སེམས་མིན་ནོ། དེ་ལ་གསོག་པ་ནི་འཕེལ་བར་འགྱུར་བ་དང་ཡོངས་སུ་འཛིན་པ་སྐྱེད་པར་བྱེད་པ་ལ་ཡོན་ཏན་ཡོན་ཏན་འོད་ཀྱིས་བཤད་དོ། འགྲེལ་པ་གཞན་རྣམས་ནི་ས་ཡི་རྟོགས་པ་དང་ཉེ་བའི་ཚོགས་བསགས་པའི་མཐུ་མེད་པ་ལ་འཆད་དོ། བསམ་པ་རྣམ་པར་དག་པ་ནི་འགྲེལ་པ་ཐམས་ཅད་ཀྱིས་ས་ཐོབ་པ་ལ་བཤད་དེ། ས་དང་པོའོ། མདོར་ན་ཕམ་པ་གཅིག་བྱུང་ན་ཡང་ཚེ་དེ་ལ་ས་དང་པོ་ཐོབ་པ་མི་སྲིད་ཅིང་དེ་དང་ཉེ་བའི་རྒྱུ་ཚོགས་རྒྱ་ཆེན་པོ་སྔར་ཡོད་འཕེལ་བ་དང་སྔར་མེད་སྐྱེད་པའི་སྐལ་བ་མེད་ན། ཕམ་པ་ཡང་དང་ཡང་དུ་བྱུང་ན་ལྟ་ཅི་སྨོས་དེའི་ཕྱིར་ཕམ་པ་བྱུང་ཡང་བྱང་སེམས་ཀྱི་སྡོམ་པ་བླང་དུ་ཡོད་པས་སྙམ་དུ་མི་བསམ་པར་རྩ་ལྟུང་གིས་གཏན་ནས་མ་གོས་པ་ལ་སྲོག་བསྡོ་བྱ། དང་པོ་ནས་རྩ་ལྟུང་གིས་མ་གོས་པ་དེ་ལ་སྲོག་བསྡོ་བྱའོ། སྤྱོད་འཇུག་ལས་ཀྱང་དེ་ལྟར་ལྟུང་བ་སྟོབས་ལྡན་དང་བྱང་ཆུབ་སེམས་སྟོབས་ལྡན་པ་དང་འཁོར་བར་རེས་ཀྱིས་འདྲེ་བྱེད་ན་ས་ཐོབ་པ་ལ་ཡུན་རིང་ཐོགས། ཅེས་གསུངས་སོ། ཕམ་པ་བཞི་ནི་གཞུང་འདིར། བྱུང་བ་ཙམ་ཡིན་པས་བསླབ་བཏུས་ནས་གསུངས་པའི་ཕམ་པ་རྣམས་ཀྱང་ཕམ་པ་རྣམས་ཀྱང་བྱེད་ལས་འདི་དང་འདྲའོ། ནམ་མཁའི་སྙིང་པོའི་མདོ་ལས་ཀྱང་ཉེས་དམིགས་གསུངས་ཏེ་ཇི་སྐད་དུ་རྩ་བའི་ལྟུང་བ་དེ་དག་གིས་ཐེག་པ་ཆེན་པོར་ཡང་དག་པར་ཞུགས་པ་ལས་དང་པོ་པ་འཁྲུལ་པ། འཁྲུལ་པ་རྣམས་དགེ་བའི་རྩ་བ་སྔོན་བསྐྱེད་པ་ཐམས་ཅད་ཐལ་བར་རློག་སྟེ་ཕམ་པར་འགྱུར་ཞིང་ལྷ་དང་མི་དང་ཐེག་པ་ཆེན་པོའི་བདེ་བའི་གནས་ལས་ལྷུང་ནས་ངན་སོང་དུ་འགྲོ་བར་འགྱུར། ཡུན་རིང་པོར་འཁོར་བ་ན་འཁོར་བར་འགྱུར། དགེ་བའི་བཤེས་གཉེན་དང་འབྲལ་བར་འགྱུར་ཞེས་གསུངས་སོ། ཀུན་དཀྲིས་ཀྱི་དབྱེ་བ་ལ་ཀུན་དཀྲིས་ཇི་ལྟ་བུས་མི་གཏོང་ན

བརྒྱད་རྙེད་བཀུར་ལ་ཆགས་པ་སོགས་སོ། འདི་བརྒྱད་མཚོན་བྱེད་ཡིན་ཏེ། བསླབ་བཏུས་སུ་གསུངས་པ་རྣམས་ལ་ཡང་ཀུན་དཀྲིས་ཆེན་པོ་མ་ཚང་ན་ཕམ་པར་མི་འགྱུར་ཏེ། དེར་གསུངས་པའི་མཚམས་མེད་བྱས་ཀྱང་ཁ་ན་མ་ཐོ་བའི་ཐེག་ཆེན། ས་ཁ་ན་མ་ཐོ་བའི་ཁ་ན་མ་ཐོ་བ་སྤོང་བ་དང་རྙེད་བཀུར་ལ་ཆགས་ནས་བདག་བསྟོད་གཞན་ལ་བདག་བསྟོད་གཞན་སྨོད་ལ་འདིར་ཀུན་དཀྲིས་ཆེན་པོ་མ་ཚང་ན་ཕམ་པར་མི་འགྱུར་བར་གསུངས་པའི་ཕྱིར་གཞན་ལ་ཡང་དེ་དགོས་པར་གསལ་ལོ། འོན་ཀྱང་ལོག་ལྟ་སྐྱེས་པ་དང་བྱང་ཆུབ་ཀྱི་སེམས་དོར་བ་ལ་དེ་དག་སྐྱེས་པ་ཙམ་གྱིས་ཆོག་གི་ཀུན་དཀྲིས་ཆེན་པོ་ཚང་མི་དགོས་ཏེ་བཤད་ཟིན་ཏོ། དེས་ན་ནམ་སྙིང་གི་མདོ་རུ་གསུངས་པའི་འོ་ན་ཀུན་དཀྲིས་ཆེན་པོ་མ་ཚང་བ་རྣམས་ཀུན་དཀྲིས་ཆེན་པོ་ཀུན་དཀྲིས་ཆེན་པོ་མ་ཚང་བ་དེ་ལ་ཟག་པ་ཆུང་འབྲིང་གང་རུང་དུ་ཤེས་པར་བྱ་སྟེ། ཕམ་པའི་སྡེ་ཚན་ལ་ཕམ་པར་མ་སོང་བ་རྣམས་ཟག་པ་ཆུང་འབྲིང་དུ་གཞུང་འདིར་གསུངས་པའི་ཕྱིར་རོ། ཟག་པ་ཆུང་འབྲིང་དག་ཀུན་དཀྲིས་ཆེན་པོ་ནག་ཁོ་ན་འདྲི་དགོས་པས་ན།

རྒྱུན་མ་ཆད་པར་ཀུན་ཏུ་སྤྱོད་པ་གཅིག་བྱེད། ངོ་ཚ་ཤེས་པ་དང་ཁྲེལ་ཡོད་ཆུང་ངུ་ཙམ་ཡང་མི་སྐྱེད་པ་དང་གཉིས་བྱེད། དེས་མགུ་བར་བྱེད་ཅིང་དེ་ལ་དགའ་བ་དང་གསུམ་བྱེད། དེ་ཉིད་ལ་ཡོན་ཏན་དུ་ལྟ་བ་ཅན་དུ